ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་མང་རྣམ་པ་ཚོ་དེ་ཨ་ས་གི་སྨོན་ལམ་དང Bible ནང་གི་འགྲོ་སྟངས་དང་ཡ་ཡང་ཡོང་མ་རང་གི་འཇིག་རྟེན་ལ།

མི་དམངས་ལྷན་རྒྱས་རྣམ་པ་ཚོ་དེ་རིང་གི་དེ་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་གི་འདི་ལས་རིམ་འདི་ག་འདྲ་གལ་ཟིན་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱ་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ་གསུང་མཁན་གི་ཐོག་ལ་ཡི་གེ་སྐྱེལ་ས་གི་རྒྱ་དེ

ལ། Radio ནས་མི་མང་ཚང་མའི་གི་བར་ལ་གསན་མྱོང་གི་ཡོད། མི་མང་ལྷན་རྒྱས་རྣམ་པ་ཚོ་ལ་ང་ཡི་ཨ་ས་ཡི་སེ་མན་གྱི་ཡབ་ཡེ་ཤུ་གི་ལས་ནས་བཀྲ་ཤིས་བདེ་ལེགས་ཞེས་ཞུ་གི་ཡིན་ནོ་ཞེས་མི་མང་ལྷན་རྒྱས་རྣམ་པ་ཚོ། ང་ཡང་ཁྱེད་རང་གི་དེ་རིང་གི་དེ་དུས་ཚོད་དེ་མི་མང་ཚང་མའི་གི་བར་ལ་སླེབས་དུ་ཡོད་པ་རེད་ཁྱེད་ཚོ་རྣམ་པ་ཚོ Radio ཁ་ཕྱེ་ནས་གསན་ཞུ་རོགས་གནང་ཞེས་ང་ཡི་དེ་རིང་གི་དེ་ལས་རིམ་ནི་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་དུས་ཚོད་དེ་ལ་ནམ་ཡང་མ་ན་སླེབས་དགོས་ཡོད་པ་ཡིན་ནོ་ཞེས་ཁྱེད་ཚོ་མི་མང་ཚང་མ་དེ་ཕེབས་རོགས་གནང། ང་དེ་རིང་དཀོན་མཆོག་གི་ཞལ་ལས་ཞུས་པའི་གི་བཀའ་དེ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཕུལ་གི་ཡོད་ནོ་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ་གསན་ཞུ་རོགས་གནང། ད་དེ་རིང་གི་ལས་རིམ་དེ་ཁྱེད་ཚོ་མི་མང་ཚང་མའི་གི་ཐོག་ལ་ཕུལ་གི་གི་སྐབས་ཀྱི་གདོང་ནས་ང་ཡང་ཡབ་དཀོན་མཆོག་ལ། སྨོན་ལམ་དང་པོ་ཞིག་ཞུ་ནས་དེ་ནས་ང་འགོ་ཚུགས་གི་ཡིན་ནོ་ཅེས་མི་མང་ལྷན་རྒྱས་རྣམ་པ་ཚོ། ཡབ་ཡེ་ཤུ་གི་བཀའ་ལ་ཕྱག་འཚལ་ལོ་ཁོང་ཚོ་གི་གནང་མཁན་གི་གསུང་རབ་ལ་ཕྱག་འཚལ་ལོ་ཅེས་ཁོང་ཚོའི་གི་འགྲོ་སྟངས་ལ་ཕྱག་འཚལ་ལོ་ཅེས་ཁོང་ཚོའི་གི་ཞལ་གི་ང་དེ་རིང་གི་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་བཀའ་གནང་མཁན་གི་གདོང་ལ་ཁྱེད་གི་ང་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཅེས་ཁྱེད་གི་ང་ལ་རོགས་རམ་གནང་རོགས་འདི་ཁྱེད་གི་བཀའ་དེ་འཛམ་བུ་གླིང་གི་བར་ལ་ཕེབས

མང་པོ་བཏང་སྟེ་ཁྱོད་ཀྱི་བརླབས་ནས་ཁྱོད་སྙན་གྲགས་དང་ལྡན་པར་བྱེད་དོ། ཁྱོད་ནི་བྱིན་རླབས་སུ་གྱུར་ཅིག། གང་གིས་ཁྱོད་ལ་བྱིན་རླབས་གནང་བ་ལ་དེས་ཀྱང་བྱིན་རླབས་གཏང་གི་ཡིན། མི་མང་ལྷན་རྒྱས་རྣམ་པ་ཚོ། གང་གིས་ཁྱོད་ལ་སྨོན་ལམ་བཏབ་པ་ལ་ངས་ཀྱང་སྨོན་ལམ་བཏབ་པར་བྱའོ། ཡང་ཁྱོད་ལ་ས་གཞི་ཡི་མི་རབས་ཐམས་ཅད་བྱིན་གྱིས་བརླབ་པར་འགྱུར་རོ་ཞེས་ཀྱང་སྩལ་ཏོ། མི་མང་ལྷན་རྒྱས་རྣམ་པ་ཚོ་ཡ་ཧོ་བྷ་ཡི་བཀའ་བཞིན་དུ་ཨ་བྷ་རམ་བུ་ལོ་དང་བཅས་སུ་སོང། ཨ་བྷ་རམ་ནི་ཨ་དམ་ཡུལ་ནས་གསོས་པའི་གི་ཚེ་ལོ་བདུན། བདུན་ཅུ་དོན་ལྔ། ལོན་ཀྱང་ཨབ་རམ་གྱིས་རང་གི་ཆུང་མ་ས་ར་ཡི་བྱ་བ་དང། ནུ་བོ་ཡི་བུ་ལོང་དང། བསགས་པའི་གི་ནོར་ཐམས་ཅད་དང་ཨབ་རམ་ཡུལ་ལ་ཐོབ་པའི་གི་མི་རྣམས་ཁྲིད་དེ་ཀ་ན་ཨན་ཡུལ་དུ་འགྲོ་བའི་ཕྱིར་སོང། ཡིན་ནོ་མི་མང་ལྷན་རྒྱས་རྣམ་པ་ཚོ། ཀ་ན་ཨན་ཡུལ་དུ་སླེབས། དེ་ནས་ཡུལ་དེ་བརྒྱུད་ནས་ཨབ་ར་ཧམ་ས་ཆ་སི་ཀིམ་དུ་མོ་རེ་ཟེར་བའི་གི་བེ་ཤིང་གི་བར་དུ་སླེབས། མི་མང་ལྷན་རྒྱས་རྣམ་པ་ཚོ་དེ་ཡི་སྐབས་ཀ་ན་ཨན་པ་རྣམས་ཀྱང་ཡུལ་ན་གནས་དེར་ཡ་ཧོ་བ་ཡི་ཨབ་རམ་གྱི་ཐོབ་པར་གྱུར་ཏེ་དེ་ལ། མི་མང་ལྷན་རྒྱས་རྣམ་པ་ཚོ། ཁྱོད་ཀྱི། བུ་རྒྱུད་ལ་ཡུལ་དེ་གཏོང་བར་བྱའོ་གསུང། དེ་རུ་རང་གི་མཐོང་པར་གྱུར་པའི་ཡ་ཧོ་བ་ལ་མཆོད་ཁྲི་ཡི་པོ་བར་བྱས་སོ། དེ་ནས་བེད་ཨེལ་གྱི་ཤར་ཕྱོགས་སུ་ཡོང་བའི་གི་གནས་ཤིག་ཏུ་གུར་ཕུབ་པ་དང་དེ་རུ་ཁོང་ཡ་ཧོ་བ་ལ་མཆོད་ཁྲི་ཞིག་བཟོ་བར་བྱས་སོ། དེ་ནས་བེད་ཨེལ་གྱི་ཤར་ཕྱོགས་སུ་ཡོང་བའི་གི་གནས་ཤིག་ཏུ་གུར་ཕུབ་པ་དང་དེ་རུ་ཁྱོད་ཡ་ཧོ་པ་ལ་མཆོད་ཁྲི་ཞིག་བཟོས་ཏེ། ཡ་ཧོ་པ་ཡི་མཚན་བཏོན་པ་རེད་ཡང་ཨ་བྷ་ར་ཧམ་སོགས་པ་ལས་ད་རུང་ལྷོ་ཕྱོགས་སུ་སོང་མི་མང་ལྷན་རྒྱས་རྣམ་པ་ཚོ། ཡུལ་འདི་ཡི་ནང་ནས་མུ་གེ་ཤོར་བས་ཨབ་ར་ཧམ་ཡོད་ཡོད་ས་ལ་གནས་པའི་གི་ཕྱིར་མི་སེར་ཡུལ་ལ་ཕྱིན། གང་ལ་ཟེར་ན་ཡུལ་ནང་མུ་གེ་ཤིན་ཏུ་མང་པོ་ཤོར་བའི་གི་ཕྱིར་དེ་ནས་མི་སེར་འཇུག་ཏུ་ཉེ་བའི་གི་ཚེ་ཚེ་ཆུང་མ་ས་ར་ཡི་སྨྲས་པ། ད་ཁྱོད་ལྟ་ན་སྡུག་པའི་གི་བུད་མེད་ཅིག་ཡིན་པ་ངས་ཤེས་མི་སེར་བའི་གི་ཁྱོད་མཐོང་ན་ཁྱོད་ནི་ང་ཡི་ཆུང་མ་ཡིན་པ་བཤད་དེ། མི་མང་ལྷན་པའི་རྣམ་པ་ཚོ། ང་བསད་ནས་ཁྱོད་གསོན་འཇུག་པར་འགྱུར། དེ་ཡི་ཕྱིར་ཁྱོད་ཀྱིས་ང་ནི་ཁྱོད་ཡི་སྲིང་མོ་ཡིན་ཞེས་སྨྲོས་ཤིག། དེ་གང་ཡིན་ཟེར་ན། ང་ཁྱོད་ཀྱི་དོན་དུ་བདེ་ཞིང་ཁྱོད་ཁྱོད་ཀྱི་དོན་དུ་ང་ཡི་སེམས་འཚོ་བར་འགྱུར་བའི་ཕྱིར། ཨབ་ར་ཧམ་མི་སེར་ཡུལ་དུ་ཕྱིན་ནས།

ཨ་བ་ར་ཧམ་ལ་ལུག་དང་བ་ལང་དང་བོང་མོ་བྲན་མོ་བྲན་པོ་བྲན་མོ་བོང་མོ་རྔ་མོ་ཡི་མོང་རྣམས་གནང་ངོ། ཡིན་ན་ཡང་ཡ་ཧོ་བས་ཕ་ར་ཧོ་ཡི་ཁྱིམ་དང་བཅས་པ་ལ་ཨ་བ་ར་ཧམ་གྱི་ཆུང་མ་ས་ར་ཡི་ཡི་ཕྱིར་བར་ཆད་ཆེན་པོ་གནང་ངོ། མི་མང་ལྷན་རྒྱས་རྣམ་པ་ཚོ། ཕར་ཨོས་ཨབ་ར་ཧམ་བོས་ནས་དེ་ལ། ཁྱོད་ཀྱིས་ང་ལ་བྱས་པ་དེ་གང་ཡིན། ཟེར་ན། དེ་རུ་ཁྱོད་ཀྱི་ཆུང་མ་ཡོད་པས་ལོན་ལ་སོང་ཞིག་ཅེས་བཤད་པ་ཡིན་པས། ལྷན་རྒྱས་རྣམ་པ་ཚོ། ཕར་ཨོས་བཏང་བའི་མི་འདིས། བདག་གིས་ཁྱོད་དང། ཆུང་མ་དང་ཁྱོད་ལ་ཡོད་པ་ཚང་མ། སྐྱེལ་བར་བྱས་པ་ཡིན་ནོ། མི་མང་ལྷན་རྒྱས་རྣམ་པ་ཚོ་བླ་ན་མེད་པའི་དཀོན་མཆོག་གི་དམ་བཅའ་ནི་མི་དང་འབྲལ་གྱི་མ་རེད། ཡིན་ན་ཡང་ཁྱོད་ཀྱིས་ག་རེ་གསུངས་ན་ཡང་དེ་ནི།

ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ཉིད་ཀྱི་འདི་ལས་རིམ་འདི་དགའ་འགྲོ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ཉིད་ལ་གསུང་རོགས་གནང་ཉིད་ལ།

ཁོ་ཚོ་ལ་དགོངས། དགོངས་ཡངས་གནང་རོགས་གང་ཡིན་ཟེར་ན་ཁོ་ཚོ་ག་རེ་བྱེད་ཀྱི་ཡོད་པ་འདི་ཤེས་ཀྱི་ཡོད་མ་རེད། མི་ཚོས་ཁོང་ལ་མ་དགའ་ནས་སྤངས་པ་རེད། ཁོང་ཐུགས་རྗེ་བྲལ་ཕམ་ནས་བཞུགས་པ་རེད། བཤུམས་པ་རེད། ཡིན་ནའང་ཁོང་གིས་དངོས་གནས་ང་ཚོ་ཡི་སྡུག་བསྔལ་ན་ཚ་རང་གི་ཐོག་འཁྱེར་གནང་བ་རེད་ཁོང་གིས་ང་ཚོ་ཡི་སེམས་ཁྲལ་མྱ་ངན་ཡང་རང་གི་ཐོག་འཁྱེར་གནང་བ་རེད་ང་ཚོ་ཡི་སེམས་ནང་དཀོན་མཆོག་གིས་ཁོ་རང་རང་གི་སྡིག་པའི་ཆེད་དུ་ཁོང་ལ་ཉེས་པ་གཏོང་གི་ཡོད་རེད་བསམ་བྱུང། ཡིན་ཡང་ཁོང་ང་ཚོ་ཡི་སྡིག་པའི་རྐྱེན་གྱིས་རྨས་པ་རེད། ང་ཚོ་ལ་ཞི་བདེ་ཡོང་བའི་དོན་ལ་ཁོང་ལ་ཉེས་པ་བཏང་བ་རེད། ཁོང་ལ་ལྟ་རྟ་ལྕག་བྱུང་བ་རེད་ཁོང་གི་རྨ་དེ་ཚོ་ང་ཚོ་ཡི་དྲ་དྲག་པ་རེད་ང་ཚོ་ཡི་ལུག་ནང་བཞིན་བྱུང་ཁྱུ་ནས་བྲལ་བ་རེད་ང་ཚོ་སོ་སོ་ཡི་བྱས་ན་འགྲོ་བ་རེད་དེ་ནས། དཀོན་མཆོག་གིས་ང་ཚོ་ཡི་ཚང་མའི་སྡིག་པ་རྣམས་ཉེས་པའི། སྐབས་ལ་ཁོང་གི་ཐོག་ལ་ཁྱེར་བཅུག་གནང་བ་རེད། ཁོང་གསོན་པོ་ཡི་ཆེད་ནས་བྲལ་བ་རེད་གང་ཡིན་ཟེར་ན་ཁོང་གིས་ང་ཡི་རིགས་ཀྱི་སྡིག་པའི་གི་ཚབ་ལ་སྡུག་བསྔལ་མྱ་ངན་གནང་བ་རེད། ཁོང་གྲོངས་དུས་ཁོང་མི་ངན་པ་དེ་ཚོ་ཡི་མཉམ་དུ་གྲོངས་པ་རེད། མི་མང་ལྷན་རྒྱས་རྣམ་པ་ཚོ་དེ་ནས་ཁོང་མི་ཕྱུག་པོ་གི་དུར་ཁང་ནང་ནང་ལ་བཅུག་པ་རེད། ཡིན་ཡང་ཁོང་གིས་སྡུག་ཅག་གང་ཡང་བྱས་ཡོད་མ་རེད། ཁོང་གིས་མགོ་སྐོར་ནམ་ཡང་བཏང་ཡོད་མ་རེད། ཁོང་གིས་རང་གི་རྒྱུད་ཐུག་ཡང་སྐྱེ་བ་འདི་ནམ་ཡང་ལོ་ལོས་ཡོད་མ་རེད་ཡིན་ན་ཁོང་སྡིག་ཅན་ཁོངས་ལ་གཅིག་པ་བརྩིས་པ་རེད་གང་ཡིན་ཟེར་ན་ཁོང་གིས་མི་མང་མི་མང་པོ་གི་སྡིག་པ་ཁྱེར་གནང་བ་རེད་དེ་ནས་ཁོང་གིས་སྡིག་ཅན་ཚོ་ཡི་ཆེད་དུ་དཀོན་མཆོག་ལ་ཞུ་བ་ཕུལ་བ་རེད་ཡེ་ཤུ་མ་ཤི་ཀ་ང་ཚོ་ཡི་སྡིག་པའི་ཆེད་དུ་གྲོངས་པ་ཡིན། དེ་ནས་དཀོན་མཆོག་ཡེ་ཤུ་གིས་གསུངས་པ་ལུག་རྫི་དངོས་གནས་བཟང་པོ་དེ་ང་ཡིན། ལུག་རྫི་གི་བཟང་པོ་གིས་རང་གི་ལུག་ཚོའི་དོན་ལ་སོ་སོ་ཡི་སྲོག་སྤྲད་ཀྱི་ཡོད་རེད། ང་ལ་ལུག་གཞན་ཡང་ཡོད། དེ་ཚོ་ལུག་ཁྱུ་དེའི་ནང་ཡོད་མ་རེད་དེ་ཚོ། ཡང། ང་ཁྲིད་ཀྱི་ཡིན། དེ་ཚོ་ང་ཡི་སྐད་གོ་གི་རེད། དེ་ནས་དེ་རུ་ལུག་ཁྱུ་གཅིག་རང་དང་ལུག་རྫི་ཡི་གཅིག་རང་ཡོད་ཀྱི་རེད་སྨྲས་ཏེ། དཀོན་མཆོག་གིས་གསུངས་གནང་བསྡད་ཡོད་པ་རེད་མི་མང་ལྷན་རྒྱས་རྣམ་པ་ཚོ། དེ་རིང་གི་འདི་དུས་ཚོད་འདི་ལ། ང་ཚོ་ཡི་སྡིག་པ་གི་དག་པའི་གི་ཐོག་ལ་མི་མང་ཚང་མའི་གི་དོན་ལ་ཡེ་ཤུ་གྲོངས་པ་ཡིན་ནོ་ཞེས་དཀོན་མཆོག་ཅི་དོན་ལ་གྲོངས་པ་ཡིན་ཟེར་མཁན་དེ་རང་གི་དུས་ཚོད་ཚང་མ་དེ་འོ་རང་མི་མང་ཚང་མའི་དུས་དག་པའི་ཐོག་ལ་སྡིག་པ་དག་པའི་ཐོག་ལ་དཀོན་མཆོག་གྲོངས་གནང་པ་ཡིན་ནོ་ཞེས། ཞུ་ལ་དད་པ་བྱེད་དང།

དེ་རིང་གི་དུས་དུས་ཚོད་འདི་ཁྱེད་ཚོ་མི་དམངས་ཚང་མ་ལ་ཨ་ས་གི་བ་ནི་ལས་རིམ་གསན་ཞུ་གི་རེད་ཁྱེད་ཚོ་མི་དམངས་ལ་ངེད་ཀྱི་འདི་ལས་རིམ་འདི་ག་འདྲ་གལ་སྲིད་ལས་རིམ་གི་དོན་ལ་ཅི་གང་ཡང་གསུང་བྱས་ཡོད་ན་ངེད་ལ་གསུང་རོགས་གནང་ངེད་ལ་གསུང་མཁན་གི་ཐོག་ལ་ཡི་གེ་བསྐུར་ས་ཀྱི་རྒྱ་དེ་དེ་རུ་ཡོད། ཡིག་བསྐུར་ས་རྒྱག་དེ། ལས་རིམ་ཨ་ས་གའི་བ་ནི Post Box Number། གཉིས། ཀླད་ཀོར་ཀླད་ཀོར་ཀླད་ཀོར་གཉིས་ཀ་ཐ་མན་གྲུ་ནེ་པཱལ། ལས་རིམ་བསྐུར་ས་ཡི་བ་ཐེངས་གཅིག་གསན་རོགས་གནང། ལས་རིམ་ཨ་ས་གའི་བ་ནི Post Box Number།